ག་དུས་ཡིན་ན་ཡང་སེམས་པ་བཟང་པོ་བྱེད་དགོས། དེ་ནི་དུས་རྒྱུན་དུ་བྱེད་ཐུབ་པ་ཞིག་རེད།
དུས་རྒྱུན་དུ་བྱེད་ཐུབ་པ་ཞིག་རེད། སེམས་པ་བཟང་པོ་བྱས་ཏེ་ལས་སླ་བོ་ཞེ་དྲག་རེད། ཁྱེད་རང་གིས་ནོར་འཁྲུལ་ཞིག་བཟོས་ཡོད་པ་ཤེས་ཚེ་འཕྲལ་དུ་ཡོ་བསྲང་བྱ་དགོས། མི་དབུལ་པོའམ་ཕྱུག་པོ། ཤེས་ཡོན་ཅན་ནམ་ཡིག་རྨོངས་པ། ཆོས་དད་ཅན་ནམ་ཆོས་དད་མེད་མཁན། སྐྱེས་པ་ཕོའམ་མོ། ཤ་མདོག་དཀར་པོའམ་ནག་པོ་རྒྱ་སྨུག་ཡིན་པ་སུ་འདྲ་ཞིག་ཡིན་རུང་ང་ཚོ་ཚང་མ་གཅིག་པ་རེད། ང་ཚོ་ཚང་མ་ལུས་ཀྱི་ཆགས་སྟངས་དང་མྱོང་ཚོར། སེམས་ཚོར་བཅས་ཀྱི་ཆ་ནས་གཅིག་མཚུངས་རེད།
གལ་ཏེ་ཕན་ཚུན་གཅིག་གིས་གཅིག་ལ་རེ་འདུན་བྱས་པ་ལས་ལྷག་པ་ལྷག་པའི་ལྷད་མེད་ཀྱི་བརྩེ་བ་ཡོད་ན། དེ་དེ་ལྟ་དེ་ལྟ་བུའི་འབྲེལ་ལམ་ནི་ཡག་ཤོས་ཡིན། གང་ཡང་མེད་ན་སྡོད་མི་ཐུབ་པ་མེད་པའི་བསམ་བློ་འཁྱེར་སོ་དེ་ངས་ཕྲུ་གུའི་སྐབས་ནས་སྦྱངས་པ་ཡིན།
དོན་རྐྱེན་གཅིག་ཕྱོགས་ཐམས་ཅད་ནས་སྐྱོན་ཡིན་པ་དཀོན་པ་མ་ཟད། ཧ་ལམ་ཡོང་ཧ་ལམ་ཡོང་མི་སྲིད་པ་རེད། ཚུར་གནོད་པ་སྐྱེལ་བ་དེ་ལ་ང་ཚོས་ཕར་འཁོན་ལན་སློག་ན་ལེགས་ཉེས། ལེགས་ཉེས་མི་ཤེས་པས་ལོང་བ་རང་རེད།
ལོང་བ་རང་རེད། ལེགས་ཉེས་ཟེར་ན་ཡག་པོ་དང་སྡུག་ཅག་མ་ཤེས་མཁན་ལོང་བ་རེད།
ཐོག་མར་འགྲོ་སྟངས་འགྲོ་ལུགས་དེ་ཡག་པོ་ཤེས་ན། གནད་ལ་འཁེལ་བའི་ཐོག་ནས་སོ་སོའི་ནུས་པ་འདོན་ཐུབ། འདོན་ཐུབ་ཟེར་ན་ནུས་པ་བཏོན་ཐུབ་རེད་ཟེར་བ་རེད།
ང་ཚོར་མི་རབས་གོང་མ་ནས་ཐོབ་པའི་འཛམ་གླིང་དེ་ལས་བཟང་བ་ཞིག་བསྐྲུན་མ་ཐུབ་ཀྱང། དེ་སྔ་གང་ཡོད་པ་དེ་ཉིད་གཅེས་ཉར་གྱིས་རྩིས་སྤྲོད་བྱ་རྒྱུ་ང་ཚོའི་ལས་འགན་རེད། བདེ་སྐྱིད་དེ་ང་ཚོས་རྟག་པར་རེ་བ་བྱེད་ས་ནས་ཡོང་གི་མེད། སྐབས་རེ་ང་ཚོས་རེ་བ་དེ་དེ་ཙམ་མི་བྱེད་ས་ནས་ཀྱང་ཡོང་གི་ཡོད། ཉིན་ལྟར་ཞོགས་པ་ཡར་ལང་བའི་སྐབས་བསམ་བློ་དེ་ལྟར་གཏོང་དགོས། ད་ཞོགས་ཀས་ལང་བའི་སྐབས་ལ་བསམ་བློ་འཁྱེར་སོ་ག་འདྲའི་བྱེད་དགོས་འདུག་འདི་རེད་ད།

ངན་སེམས་ཀྱང་བཅང་གི་མིན། ངས་གང། གང་ཐུབ་ཅི་ཐུབ་ཀྱིས་གཞན་ལ་ཕན་ཐོགས་པ་བྱེད་ཀྱི་ཡིན། དེ་འགོ་ནས་གཅིག་ཀློག་ན་ད་མཐའ་མ་དེ། ལགས་སེ། ངས་གང་ཐུབ་ཅི་ཐུབ་ཀྱིས་གཞན་ལ་ཕན་ཐོགས་བྱེད་པ། ཀྱི་ཡིན། འགོ་ནས་གཅིག་ཀློག་ན་ད་ཐ་མ་དེ།
ངས་གང་ཐུབ་ཅི་ཐུབ་ཀྱིས་གཞན་ལ་ཕན་ཐོགས་པ་བྱེད་ཀྱི་ཡིན།
ཕན་ཐོགས་པ་བྱེད་ཀྱི་ཡིན་གསུངས་ས། བྱས་ན་ད་ད་རིང་ང་ཚོས ྋགོང་ས་མཆོག་གི་ཕྲུ་གུ་ལོ་ན་རྒན་གཞོན་ཚང་མར་འཚམས་པའི་བསླབ་བྱའི་དེབ་དེ་ཀློག་ཚར་བ་ཡིན། དེའི་མདོར་བསྡུས་བྱས་ཐུང་ཐུང་བྱས། ནི་བུ་གུ་ཆུང་ཆུང་དང་བུ་གུ་རྒན་པ་ཚོ་དང་ཚང་མས་ཀློག་ཐུབ་ཡ་རེད་ལ། གོ་བའི་ཚོད་བདེ་བོ་བྱས་ནི་སྟབས་བདེ་བོ་ཞེ་དྲག་འདུག་ཚང་མས་ལག་ལེན་ཡང་འཁེལ་ཐུབ་ཡ་ད་ལས་སླ་བོ་རེད་ཤག་རོ་ཉི་མ་རྟག་པར་སེམས་པ་བཟང་པོ་བྱེད་ཡ་ར་ཨ་ནི་ཆོས་སྐྱིད་ལགས་ཡིན་པ་ཡིན་ན་ད་རིང་གི་བསླབ་བྱ་འདིའི་ནང་ལོགས་ནས་སེམས་པ་ལ་ཟུག་ཤོས་ག་རེ་བྱུང་ཁྱེད་རང་འདི་བསླབ་བྱ་ཚང་མའི་ནང་ནས་ག་འདི་ག་འདི་བྱེད་ཐུབ་ས་རེད་ང་ལ་ལབ།

ཨ་ནེ་འདྲ། ལས་སླ་པོ་ག་རེ་འདུག། མི་གཅིག་གིས་ཁྱེད་རང་ལ་ར་ཨ་ནི་སློབ་གྲྭ་ལ་ད་རོགས་རོགས་པ་གཅིག་གིས་ཁྱེད་རང་ལ་གནོད་པ་བསྐྱལ་བ་ཡིན་ན་ཁྱེད་རང་ལ་ཚིག་སྡུག་ཅག་ཅིག་ལབ་པ་ཡིན་ན་ཚིག་རྩུབ་ཅིག་བཤད་པ་ཡིན་ན་ཡང་ན་ཁྱེད་རང་ལ་ད་གནོད་པ་བྱས་པ་ཡིན་ན་ཨ་ནེ་ཁྱེད་རང་གིས་ཕར་ལ་ག་འདྲས་བྱེད་ཀྱི་ཡིན་པས་ག་རེ་མ་བྱེད་གསུང་གི་འདུག། གོང་ས་མཆོག་གིས་ཕར་ལ་གནོད་པ་བསྐྱལ་ཡོད་མ་རེད། འོ་ན་དེ་མི་དེ་དེ